བོད་དོན་གྱི་གནད་དོན་ཐོག་ལ་བཀའ་མོལ་གནང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ང་ཚོའི་གསར་འགོད་པས་ས་གནས་ནས་བཏང་ཡོང་བའི་གནས་ཚུལ་གྱི་ནང་དུ།
བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཀྱིས་བོད་མིའི་ཚབ་བྱས་ནས། གོ་ལའི་མཛངས་མའི་འགྲན་བསྡུར་ནང་དངོས་སུ་ཞུགས་མ་ཐུབ་པར་བློ་ཕམ་ཡོད་ཀྱང། བོད་ཀྱི་མིང་དང་མི་རིགས་ཀྱི་ངོ་བོ་བློས་བཏང་མེད་པ་འདི་ནི་མོ་རང་གི་སྤོབས་པ་བསྐྱེད་ཀྱི་འདུག་ཅེས་འགྲེལ་བརྗོད་བྱས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཡོད་དོ།

གཞུང་ཚབ་པ་ཆེན་མོ་མཆོག་དང་མཇལ་འཕྲད་བྱས་ཏེ། བོད་ནང་གི་གནས་སྟངས་སོགས། བོད་དོན་གྱི་གནད་དོན་རིམ་པའི་ཐོག་ལ་བཀའ་མོལ་གནང་ཡོད་པ་རེད། ཨོ་སི་ཀྲི་ལི་ཡའི་བོད་ཀྱི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས། སྤྱི་ཟླ་དང་པོའི་ཚེས་བཅུ་གཅིག། རེས་གཟའ་ཕུར་བའི་ཉིན། ཨོ་སི་ཀྲི་ལི་ཡར་ཡོད་པའི་ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་གཞུང་ཚབ་ཆེན་མོ་མཆོག་གི་ལས་ཁུངས་སུ་མཇལ་འཕྲད་བྱས་ཏེ། རྒྱ་ནག་གཞུང་གིས་བོད་ནང་དུ་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་པའི་བྱ་སྤྱོད་དང། རྒྱ་ནག་གཞུང་གིས་བོད་ཀྱི་བླ་སྤྲུལ་གྱི་ཡང་སྲིད་ངོས་འཛིན་བྱེད་ཕྱོགས་ཀྱི་ཐད་ལ་ཐེ་ཇུས་བྱེད་ཐབས་བྱེད་བཞིན་པ་དང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་རྒྱའི་དཀའ་རྙོག་སེལ་ཐབས་གཉིས་ཕན་དབུ་མའི་ལམ་གྱི་སྲིད་ཇུས་བཞི་ནི་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་ཇུས་ཡིན་པ་སོགས་ངོ་སྤྲོད་གནང་བ་མ་ཟད། ཉེ་ལམ་ཡོ་རོབ་མཐུན་ཚོགས་ནས་རྒྱ་ནག་གཞུང་གིས་བོད་ཀྱི་བྱིས་པ་ས་ཡ་གཅིག་ལྷག་མི་སེར་སྤེལ་ལུགས་གཏན་འཇགས་ཀྱི་སློབ་གྲྭ་ཁག་ཏུ་བཙན་འཇུག་བྱེད་བཞིན་པར་སྐྱོན་བརྗོད་ཀྱི་གྲོས་ཆོད་བཞག་གནང་བར་ཐུགས་རྗེ་ཆེ་ཞུས་པར། ཡོ་རོབ་མཉམ་འབྲེལ་སྒྲིག་འཛུགས་ཀྱི་གཞུང་ཚབ་པ་མཆོག་ནས་ཀྱང། ཁོང་གིས་བོད་མི་ཚོར་གདུང་སེམས་མཉམ་སྐྱེད་ཡོད་པ་དང། བོད་དོན་ལ་མུ་མཐུད་ནས་རྒྱབ་སྐྱོར་གནང་རྒྱུའི་ཁས་ལེན་གནང་ཡོད་པ་རེད། མཇལ་འཕྲད་སྐབས་དེར་དོན་གཅོད་ཁང་གི་རྒྱ་རིགས་འབྲེལ་མཐུད་པ། ཟླ་བ་བཟང་མོ་ལགས་ཀྱང་མཉམ་བཅར་ཞུས་ཡོད་པ་དང། ཀརྨ་སེང་གེ་ལགས་ནི་ཨོ་སི་ཀྲི་ལི་ཡ་དང། ལྷོ་ཤར་ཨེ་ཤི་ཡའི་ཁུལ་གྱི་བོད་མིའི་གནས་ཡུལ་ཁྱབ་ཁོངས་ཀྱི་སྐུ་ཚབ་དོན་གཅོད་ཀྱི་ཐུགས་འགན་བཞེས་ཡོད་པ་རེད། གནས་མཆོག་རྡོ་རྗེ་གདན་དུ་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་ཐེངས་སོ་ལྔ་པ་དེ་ཉིན་མ་བཅུའི་རིང་འཚོགས་རྒྱུའི་དབུ་འཛུགས་གནང་ཡོད་པ་རེད། ཟླ་བ་འདིའི་སྤྱི་ཚེས་བཅུ་གཅིག་ཉིན་ནས་དབུ་འཛུགས་བྱས་ཏེ་ཉིན་མ་བཅུའི་རིང་གནས་མཆོག་རྡོ་རྗེ་གདན་གྱི་མཆོད་རྟེན་རིན་པོ་ཆེའི་དྲུང་དུ་སྤྱིར་སངས་རྒྱས་ཀྱི་བསྟན་པ་རྒྱས་པ་དང། བསྟན་འཛིན་གྱི་སྐྱེས་ཆེན་དམ་པ་རྣམས་ཀྱི་སྐུ་ཚེའི་ཞབས་པད་བརྟན་ཅིང་འཛམ་གླིང་ནང་ཞི་བདེ་ཡོང་ཐབས་སོགས་ཀྱི་ཆེད་དུ། རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་ནང་དུ་ཡོད་པའི་རྙིང་མའི་དགོན་སྡེ་ཁག་དང་འབྲས་ལྗོངས་མངའ་སྡེ་གཞུང་གི་ཐུན་མོང་གི་བཀོད་སྒྲིག་འོག་རྒྱ་བལ་འབྲུག་གསུམ་གཙོས་བྱས་པའི་རྙིང་མའི་དགོན་སྡེ་ཁག་གི་དབུ་བླ་མཁན་པོ་བླ་སྤྲུལ་དང་དགེ་བཙུན་སྔགས་གསུམ་བཅས། ཁྱོན་བསྡོམས་པའི་དགོན་སྡེ་ཉིས་བརྒྱ་དང་དགུ་བཅུ་ལྷག་ནས་དགེ་བཙུན་སྔགས་གསུམ་བསྡོམས་པས་བདུན་སྟོང་ཡས་མས་ཤིག་ལྷན་ཞུགས་ཀྱིས་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་ཐེངས་སོ་ལྔ་པ་འཚོགས་རྒྱུའི་དབུ་འཛུགས་གནང་ཡོད་པ་རེད། གནས་ཚུལ་དེའི་སྐོར་ནས། ཐེངས་འདིའི་སྨོན་ལམ་གོ་སྒྲིག་ཚོགས་ཆུང་ཁོངས་སུ་ཡོད་པའི་འབྲས་ལྗོངས་གསང་ཆེན་པདྨ་ཡང་རྩེའི་དགོན་པའི་མཁན་པོ་དབང་རྒྱལ་རྡོ་རྗེ་ལགས་ཀྱིས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་ཞིབ་ཕྲའི་གནས་ཚུལ་ངོ་སྤྲོད་གནང་ཡོད་པ་རེད། ད་དུང་ཁོང་གིས་མུ་མཐུད་དུ་གསུངས་དོན་ནི། རྡོ་རྗེ་གདན་གྱི་མཆོད་རྟེན་རིན་པོ་ཆེའི་ཕྱོགས་བཞིའི་ནང་དུ་རྙིང་མའི་སྨོན་ལམ་འཚོགས་བཞིན་ཡོད་པ་དང། དེ་ཡང་ཤར་ཕྱོགས་སུ་སྐྱབས་རྗེ་སྤྲུལ་སྐུ། གསང་སྔགས་རིན་པོ་ཆེ་མཆོག་དབུ་བཞུགས་ཀྱིས། རྙིང་མའི་བཙུན་དགོན་ཁག་གི་མཁན་བླ་བཙུན་པ་རྣམས་ལྷན་བཞུགས་གནང་བ་དང། ལྷོ་ཕྱོགས་སུ། སྐྱབས་རྗེ་ཞེ་ཆེན་རབ་འབྱམས་རིན་པོ་ཆེ་མཆོག་དབུ་བཞུགས་ཀྱིས། སྨིན་གྲོལ་གླིང་དང། རྡོ་རྗེ་བྲག། ཞེ་ཆེན་དང་རྫོགས་ཆེན། ཀཿ་ཐོག་སོགས་རྙིང་མའི་དགོན་སྡེ་ཁག་གི་མཁན་བླ་དགེ་འདུན་འདུས་མང་ལྷན་བཞུགས་གནང་བ་དང། ནུབ་ཕྱོགས་སུ་སྐྱབས་རྗེ་གྱང་ཁང་རིན་པོ་ཆེ་མཆོག་དབུ་བཞུགས་ཀྱིས་དཔལ་ཡུལ་རྣམ་གྲོལ་གླིང་དགོན་པའི་མཁན་བླ་དགེ་འདུན་འདུས་མང་དང། གཞན་བྱང་ཕྱོགས་སུ་སྐྱབས་རྗེ་ཀཿ་ཐོག་སི་ཏུ་རིན་པོ་ཆེ་དབུ་བཞུགས་ཀྱིས་རྒྱ་བལ་འབྲུག་གསུམ་ནས་གོས་དཀར་ལྕང་ལོ་ཅན་གྱི་སྡེ་ཁག་ལྷན་བཞུགས་ཀྱིས་སྨོན་ལམ་འཚོགས་ཡོད་ཅིང། སྨོན་ལམ་གྱི་སྐབས་སུ་བཟང་སྤྱོད་སྨོན་ལམ་དང་འཇམ་དཔལ་མཚན་བརྗོད་གཉིས་གཙོ་བོར་གསུང་འདོན་གནང་བཞིན་ཡོད་པ་རེད་འདུག་སྔར་དང་མི་འདྲ་བར་ཐེངས་འདིའི་སྨོན་ལམ་སྐབས་སུ་རྙིང་མའི་དགོན་སྡེ་མང་ཆེ་བའི་བླ་ཆེན་རྣམ་པ་ལྷན་བཞུགས་གནང་བ་དེ་ནི་དམིགས་བསལ་ཞིག་ཡིན་པའི་སྐོར་མཁན་པོ་དབང་རྒྱལ་རྡོ་རྗེ་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད། གཞན་ཡང་ཁོང་གིས་གསུངས་དོན། ད་ལོའི་སྨོན་ལམ་གོ་སྒྲིག་གནང་མཁན་འབྲས་ལྗོངས་ཁུལ་གྱི་རྙིང་མའི་དགོན་སྡེ་ཁག་ཡིན་ཀྱང། འབྲས་ལྗོངས་མངའ་སྡེ་གཞུང་ནས་གོ་སྒྲིག་བྱེད་སྒོ་ཚང་མར་མཐུན་འགྱུར་རྒྱབ་སྐྱོར་གནང་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད། ཡང་སྔ་འགྱུར་རྙིང་མའི་སྨོན་ལམ་གྱི་ནང་དུ། མི་མང་བོ་ཞིག་ལྷན་ཞུགས་གནང་བའི་ཁོངས་ནས། ཨ་རི་ནས་ཚུལ་ཁྲིམས་སྒྲོལ་མ་ལགས་ཀྱིས་གསུངས་དོན། གནས་ཆེན་འདིར་བཅར་བ་དང་གོང་ས་མཆོག་གཙོས་བྱས་པའི་བླ་ཆེན་རྣམ་པ་མཇལ་རྒྱུ་དང། འདི་ལྟ་བུའི་སྨོན་ལམ་གྱི་ནང་ཚོགས་ཞུགས་བྱ་རྒྱུ་བྱུང་བ་དེ་ནི། སྔོན་གྱི་ཚོགས་གསོག་གི་འབྲས་བུ་ཞིག་ལ་ངོས་འཛིན་གྱིས། སྐལ་བ་བཟང་པོ་ཞིག་ལ་རྩི་བཞིན་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད། གཞི་ནས་ཟླ་འདིའི་ཚེས་བཅོ་བརྒྱད་ཉིན་གནས་མཆོག་རྡོ་རྗེ་གདན་དུ་བཀའ་བརྒྱུད་སྨོན་ལམ་ཆེན་མོ་དབུ་འཛུགས་གནང་གི་ཡོད་པ་རེད། བོད་ཀྱི་མཛངས་མ་བསྟན་འཛིན་དཔལ་སྒྲོན་ལགས་ཀྱིས་བོད་མིའི་ཚབ་བྱས་ནས། གོ་ལའི་མཛངས་མའི་འགྲན་བསྡུར་ནང་ཞུགས་ཡོད་པའི་སྐོར། ང་ཚོའི་གསར་འགོད་པ་ཇོ་ལེབ་ཆོས་འཕེལ་གྱིས་ནིའུ་ཡོག་གྲོང་ཁྱེར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང་དང། ཨ་རིའི་ནིའུ་ཡོག་གྲོང་ཁྱེར་ནང་གནས་སྡོད་བྱེད་མཁན། ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་བོད་ཀྱི་མཛངས་མའི་རྒྱལ་ཁ་ཐོབ་མྱོང་མཁན་བསྟན་འཛིན་དཔལ་སྒྲོན་ལགས་ཀྱིས། ཁམ་པོ་ཌི་ཡ་དང་ཝེ་ཏི་ནམ་རྒྱལ་ཁབ་གཉིས་ཀྱི་ནང་འཚོགས་བཞིན་པའི། Miss Global། གོ་ལའི་མཛངས་མའི་འགྲན་བསྡུར་ནང་བོད་མིའི་ཚབ་མཚོན་གྱི་ཐོག་ནས་མཉམ་ཞུགས་བྱས་པར། རྒྱ་ནག་གཞུང་གི་གནོན་ཤུགས་ཀྱིས་རྐྱེན་པས་འགྲན་བསྡུར་དེའི་ཁྲོད་དུ། བོད་མིའི་མིང་བྱང་ཁུར་ནས་བོད་མིའི་ཚབ་བྱས་ནས་ཞུགས་མ་བཅུག་པར་ཕྱིར་འཐེན་བྱས་ཡོད་པའི་གནས་ཚུལ་ཐོན་ཡོད་པ་བཞིན། ཕྱི་ཚེས་བཅུ་གཅིག་ཉིན་ཁོང་མོ་དངོས་སུ་འདིའི་སྐོར་ལ་བཅར་འདྲི་བྱས་པ་ཡིན།

ད་ང་ཀེམ་པོ་ལྡི་ཡ་ནས་མར་ཐོན་བྱས་ཝེད་ནམ་ལ་སླེབས་ཝེད་ནམ་ལ་ང་དང་པོ་ཉིན་བཀག་སོང་ང་བསམ་པ་བི་ཛ་ཨིཤུ་རེད་བསམ་སོང་ར་ང་ལ་ཁི་ང་ས་ཡིག་ལ་སྡེ་སྡུད་ག་དུས་ཨན་ཁོ་རང་ཚོ་གི་ནང་ལོག་ལ་སྐད་ཆ་བཤད་བྱས་ནས་ང་གོ་རྒྱུར་ད་ཨན་འདི་ཆ་ལ་ངས་གོ་དུས་ག་དུས་ངས་བིད་འགྲོ་ཞིག་ཀྱང་པ་ཁོང་གི་ཕ་ཆོས་ཨོར་གི་ན་ཛར་གི་ཁང་ལ་སོང་ཏི་པད་དང་ཐའི་ཝན་དེ་ཁེ་ནོད་པཱར་ཏེན་དིས་ཁོམ་པི་ཏི་ཤིན་ལ་སི་ཀླེར་ལི་ཁ་ཅིན་ལ་ན་གྷེ་སི་ཕ་ཝེད་ནམ་ལ་ཁོང་ཚོ་འགྲོ་བྱས་ནས་ཧབ་ཏ་གཉིས་སང་ཚོ་ཝེད་ནམ་ལ།

བྱ message བཏང་དུས་ཀྱི་གཉིས video བརྒྱབ་ཡོད། མཛངས་མའི་འགྲན་བསྡུར་གོ་སྒྲིག་ཚོགས་ཆུང་གི་ཝེ་ཏི་ནེམ་རྒྱལ་ཁབ་ནས་ཁམ་བོ་ཌི་ཡའི་ས་མཚམས་སུ་འབྱོར་སྐབས་རྒྱ་ནག་གཞུང་གིས་ཁུལ་དེའི་ཧྲིན་ལོ་ཙུའུ་འགྲན་བསྡུར་གོ་སྒྲིག་ཚོགས་ཆུང་ལ་གནོན་ཤུགས་སྤྲད་དེ། བསྟན་འཛིན་དཔལ་སྒྲོན་ལགས་ཀྱིས་བོད་ཀྱི་མིང་ཁུར་ནས་འགྲན་བསྡུར་དེའི་ཁྲོད་དུ་ཞུགས་ཆོག་གི་མ་རེད་ཅེས་འགྲེལ་བརྗོད་བྱས་ཡོད་པ་རེད་འདུག་བསྟན་འཛིན་དཔལ་སྒྲོན་ལགས་ཀྱིས་བོད་མིའི་ཚབ་བྱས་ནས་གོ་ལའི་མཛངས་མའི་འགྲན་བསྡུར་ནང་དངོས་སུ་ཞུགས་མ་ཐུབ་པར་བློ་ཕམ་བྱེད་ཀྱི་ཡོད་ཀྱང། ཡང་ཕྱོགས་གཞན་ནས་བོད་ཀྱི་མིང་དང་མི་རིགས་ཀྱི་ངོ་བོ་བློས་བཏང་མེད་པ་འདི་ནི་མོ་རང་གི་སྤོབས་པ་སྐྱེ་གི་འདུག་ཅེས་འགྲེལ་བརྗོད་བྱས་ཡོད་པ་རེད། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅུ་ལི་ཆོས་འཕེལ་ཡིན།
རྒྱ་ཆེ་བའི་གསན་མཁན་རྣམ་པ་ད་ལྟ་ཁྱེད་ཚོས་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན།

ཆབ་སྲིད་བཙོན་པ་ཁག་ཅིག་གི་མིང་བཏོན་པའི་ཁོངས་སུ་བོད་ནང་གི་ཆབ་སྲིད་བཙོན་པ་གངས་སྐྱེས་སྒྲུབ་པ་སྐྱབས་ལགས་དང་བློ་བཟང་འཕྲིན་ལས་ལགས་ཐུབ་བསྟན་བློ་གྲོས་ལགས་རོང་བོ་གངས་དཀར་ལགས་སོགས་ཡོད་པ་རེད། ཡང་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གིས་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་དུ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལ་བསྐྱར་ཞིབ་གནང་རྒྱུར་རྒྱ་ནག་ལ་འདྲི་རྩད་བྱ་རྒྱུའི་བོད་དོན་སྐོར་གྱི་དྲི་བ་ཁག་གྲ་སྒྲིག་བྱེད་བཞིན་ཡོད་ཅེས་ཉིན་ཤས་སྔོན་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་དྲི་བར་ཡིག་ཐོག་ལན་འདེབས་གནང་ཡོད་ལ་ད་དུང་རྒྱ་ནག་གིས་བོད་ནང་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་གཏོང་བཞིན་པར་ཨ་མི་རི་ཀས་དུས་རྟག་ཏུ་བློ་འཚབ་ཆེན་པོ་གནང་བཞིན་ཡོད་ཅེས་ཀྱང་འགྲེལ་བརྗོད་གནང་ཡོད་པ་རེད། གཞན་ཡང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་ཀྱང་ཟླ་འདིའི་ནང་མཉམ་འབྲེལ་རྒྱལ་ཚོགས་སུ་ཚོགས་རྒྱུའི་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཐད་ཀྱི་བསྐྱར་ཞིབ་སྐབས་དང་དེ་བཞིན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་མི་ཚོར་བོད་སྐོར་གྱི་གནད་དོན་གླེང་མོལ་གནང་དགོས་པའི་འབོད་སྐུལ་ཡི་གེ་ཞིག་ལ་ས་རྟགས་བསྡུ་རུབ་ཀྱི་ལས་འགུལ་སྤེལ་བཞིན་པ་དང་ཡི་གེ་དེའི་ནང་བོད་ནི་འཛམ་གླིང་སྟེང་རང་དབང་ཆེས་སྡུག་ཤོས་དེ་ཡིན་པ་དང་བོད་ཕྲུག་ས་ཡ་གཅིག་ཙམ་ཁོ་ཚོའི་ཕ་མ་དང་ཁ་བྲལ་བཏང་ཡོད་པ། གཅིག་དགུ་ལྔ་བཅུ་ང་དགུ་ལོ་ནས་བཟུང ྋགོང་ས་ཏཱ་ལའི་བླ་མ་མཆོག་བོད་ནང་ཕེབས་བཅུག་མེད་པ། རྒྱ་ནག་གཞུང་གིས་བོད་ཀྱི་སྐད་ཡིག་དང་རིག་གཞུང་རྩ་བརླག་གཏོང་ཐབས་བྱེད་བཞིན་པ་བཅས་བཀོད་འདུག་ལ། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་གཙོ་འཛིན་བསྟན་ཆོས་རྒྱ་མཚོ་ལགས་ཀྱིས་སྙན་ཞུ་ཡི་གེ་དེར་མི་མང་གི་མཚན་རྟགས་བསྡུ་རུབ་བྱས་ཏེ་རྒྱལ་ཚོགས་ཀྱི་ཚོགས་འདུའི་སྐབས་འདོན་སྤེལ་བྱ་འཆར་ཡོད་སྐོར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བཅར་འདྲིའི་སྐབས་གསུངས་ཡོད།
ཕ་གིར་འགྲོ་བའི་སྐབས་དེ་ལ་ཨ་ནི་མི་མང་གི་རྒྱབ་སྐྱོར་མཚོན་ཡག་ཆེད་དུ་ལ་ཨ་ནི་ཡི་གེ་མཉམ་དུ་འཁྱེར་ཐུབ་ན་ཡག་པོ་འདུག་བྱས་བྱས་ང་ཚོ་ལས་འགུལ་སྤེལ་ཡ་དེ་འདུག་སེ་བྱེད་དགོས་རེད་དེ།
གཞན་ཡང་བྱང་ཨ་རིའི་སྐུ་ཚབ་དོན་གཅོད་ཁང་གི་ངོས་ནས་ཀྱང་མཉམ་འབྲེལ་རྒྱལ་ཚོགས་སུ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ཐོག་བསྐྱར་ཞིབ་བྱེད་པའི་སྐབས་སུ་ཨ་རི་དང་ཁེ་ན་ཌའི་སྲིད་གཞུང་གིས་རྒྱ་ནག་ལ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གནད་དོན་ཁག་གི་ཐོག་འདྲི་རྩད་གནང་དགོས་པའི་འབོད་སྐུལ་བྱས་པ་བཞིན་ཐུགས་སྣང་ཆེན་པོས་དཔྱད་ཞིབ་གནང་གི་ཡོད་པར་ཡིད་ཆེས་ཡོད་ཅེས་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་འདི་ག་རླུང་འཕྲིན་ཁང་གི་བཅར་འདྲིའི་སྐབས་གསུངས་སོང། ད་ལན་གྱི་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་བསྐྱར་ཞིབ་སྐབས་ལ་ཡང་བོད་ནང་གི་ཡ་ང་བའི་ཛ་དྲག་གི་གནས་སྟངས་རེད་ད་རྒྱ་ནག་སྲིད་གཞུང་གི་ངོས་ཕྱོགས་ནས་འཆར་གཞི་དང་ལྡན་པའི་ཐོག་ནས་བོད་རྒྱ་ལ་བསྒྱུར་ཡས་ཀྱི་སྲིད་བྱུས་བརྒྱུད་ནས་ད་ཅིག་བོད་ཀྱི་མི་རིགས་ཀྱི་ངོ་བོ་ཁོ་རང་རྩ་བརླག་གཏང་ཡ་སྲིད་ཇུས་དེ་གའི་ཐོག་ལ་ཡང་ཨ་ནི་ཐེར་འདོན་བྱས་དགོས་ཡ་དང་རྒྱ་ནག་ལ་ཡང་དྲི་བ་གཏང་དགོས་ཡ་གི་ང་ཚོས་འབོད་སྐུལ་ཞུས་པ་གཞིར་བཟུང་གི་ཨ་ནི་ད་བྱང་ཨ་མེ་རི་ཀའི་དོན་གཅོད་ལས་ཁུངས་ཡི་ཁྱབ་ཁོངས་ནང་ལ་ཡང་ཨ་རི་དང་ཁེ་ན་ཏྲ་ཆགས་བསྡད་ཡོད་དུས་ང་ཚོའི་གི་ད་གྲོས་ཚོགས་འཐུས་མི་བརྒྱུད་ནས་རེད་ཨ་ནི་ཕྱི་སྲིད་ལས་ཁུངས་ལ་ཡང་ཐད་ཀར་འབྲེལ་བ་བྱེད་བྱས་ད་ང་ཚོས་ད་ལན་གི་གོ་སྐབས་དེ་ལེན་པའི་ཐོག་ནས་ཨ་ནི་རྒྱ་ནག་ལ་ཡང་དྲི་བ་གཏང་དགོས་ཡ་དང་ཐེར་འདོན་བྱས་དགོས་ཡ་དེ་གལ་ཆེན་པོ་ཡིན་པ་ང་ཚོས་འབོད་སྐུལ་ཞུས་པ་གཞིར་བཟུང་ཁེ་ན་ཏྲ་དང་ཨ་རི་གི། རྒྱལ་ཁབ་ཀྱི་ངོས་ཕྱོགས་ནས་དེའི་ཐོག་ལ་ཡང་ཏན་ཏན་དོ་སྣང་གནང་གི་ཡོད་པ་དང་དེའི་སྒང་ལ་ཡང་ཏན་ཏན་ཕ་གིའི་གོ་སྐབས་དེ་ཟིན་པའི་ཐོག་ནས་རྒྱ་ནག་ལ་ཡང་དྲི་བ་གཏང་གི་ཡིན་པ་དེ་ང་ཚོ་ལ་ཡང་རེ་བ་དང་ཡིད་ཆེས་ཡོད། ཡང་ཁོང་གིས་མ་མཐར་རྒྱ་ནག་རྒྱལ་ཁབ་ལ་རྒྱལ་སྤྱིའི་ཐོག་ཆེ་མཐོང་དང་གདེང་འཇོག་དགོས་ཚེ་རྒྱལ་སྤྱིའི་ཁྲིམས་དག་ལ་བརྩི་སྲུང་ཞུ་དགོས་པའི་དྲན་གསོ་དང་བརྡ་ལན་གསལ་བོ་ཞིག་སྤྲོད་ཐུབ་པའི་ཐུགས་རེ་གནང་གི་ཡོད་ཅེས་ཀྱང་གསུངས་སོང།
ད་སྤྱི་ཡོངས་ནས་ཡིན་པ་ཡིན་ན་རྒྱ་ནག་རྒྱལ་ཁབ་ཀྱིས་འུ་ཅི་མཉམ་འབྲེལ་རྒྱལ་ཚོགས་ཀྱི་བཅའ་ཁྲིམས་རེད་དེ་ནང་བཞིན་ཁྲིམས་མང་པོ་ཅིག་ལ་ཡང་ས་རྟགས་བརྒྱབ་ཅིང་ངོས་ལེན་བྱས་བཞག་ཡོད་རེད་དེ་ཡིན་དུས་རྒྱ་ནག་ལ་རང་བཞིན་གྱིས་འགན་ཅིག་ཡོད་དུས་ད་ལན་གྱི་ད་ལྟ་བསྐྱར་ཞིབ་ཀྱི་དུས་ཚོད་འདི་གོ་སྐབས་དེ་གལ་ཆེན་པོ་ཞིག་འུ་ཅི་ཆགས་བསྡད་ཡོད་རེད་ད་དེས་ང་ཚོས་ད་ཕྱི་འབྲེལ་གྱི་ཐབས་བྱུས་ཀྱི་ཐོག་ནས་རྒྱ་ནག་ལ་ཡང་ད་འགན་འཁྱེར་དགོས་ཡ་དང་རྒྱ་ནག་ལ་དྲི་བ་གཏང་ཡ་གི་གོ་སྐབས་ཅིག་ཆགས་བསྡད་ཡོད་དུས།

ཨ་མེ་རི་ཀས་རྒྱ་ནག་ལ་ཐེ་ཝན་གྱི་འོས་འདེམས་ལ་ཐེ་གཏོགས་བྱེད་མི་རུང་བའི་སྐུལ་མ་ཞུས་ཡོད་པ་རེད། སྤྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན། ཐེ་ཝན་ནང་བྱུང་བའི་སྲིད་འཛིན་དང་གྲོས་ཚོགས་འཐུས་མིའི་འོས་འདེམས་ལ་ཕྱི་ཕྱོགས་ཀྱི་ཐེ་ཇུས་དང་ཤུགས་རྐྱེན་གང་རུང་ལ་ཨ་མེ་རི་ཀས་ངོ་རྒོལ་བྱེད་ཀྱི་ཡོད་པའི་སྐོར་རྒྱ་ནག་ལ་བརྡ་ལན་གསལ་བོ་ཞིག་བཏང་ཡོད་པའི་ཐད་ཨ་རིའི་བྷེ་ཏྲིན་སྲིད་གཞུང་གི་མཐོ་རིམ་དཔོན་རིགས་ཤིག་གིས་རེས་གཟའ་ལྷག་པའི་ཉིན་གསུངས་ཡོད་པ་རེད། ཟླ་འདིའི་སྤྱི་ཚེས་བཅུ་གསུམ་ཉིན་ཐེ་ཝན་གྱི་འོས་འདེམས་དེ་ནི་ཨ་མེ་རི་ཀ་དང་རྒྱ་ནག་བར་གྱི་ཉེན་འཕྲང་ཅན་གྱི་འབྲེལ་བའི་དུས་སྐབས་ཤིག་ཡིན་ཞིང། ཨ་མེ་རི་ཁའི་སྲིད་འཛིན་བྷའི་ཏིན་དང། རྒྱ་ནག་གི་གཙོ་འཛིན་ཞི་ཅིན་ཕིང་གཉིས་བར། ན་ནིང་ཕྱི་ཟླ་བཅུ་གཅིག་པའི་ནང་ཨ་མེ་རི་ཁའི་ཁ་ལི་ཧྥོར་ནི་ཡའི་གྲོང་ཁྱེར་ནང་དུ་དམག་དོན་གྱི་འབྲེལ་བ་བསྐྱར་འཛུགས་བྱས་མ་ཐག་པའི་དུས་སྐབས་ཤིག་ལ་འཁེལ་ཡོད་པ་རེད་ལ་ཨ་མེ་རི་ཁས་ཐའེ་ཝན་གྱི་འོས་འདེམས་ཁྲོད་ཕྱོགས་གང་རུང་ལ་ཕྱོགས་ཞེན་བྱེད་ཀྱི་མེད་ལ། གདམ་བྱའི་འོས་མི་ཡང་དགའ་ཕྱོགས་ཀྱང་མེད་ཅེས། མིང་བཤད་འདོད་མེད་པའི་དཔོན་རིགས་ཤིག་གིས་གསར་འགོད་པར་གསུངས་ཡོད་པ་རེད། ཨ་རིའི་དཔོན་རིགས་དེས། ང་ཚོས་ཕྱི་ཕྱོགས་ཀྱི་སྟོབས་ཤུགས་གང་རུང་གིས། ཐའེ་ཝན་གྱི་འོས་འདེམས་ལ་ཐེ་གཏོགས་དང། ཤུགས་རྐྱེན་གང་རུང་ལ་ངོ་རྒོལ་བྱེད་ཀྱི་ཡོད། སུ་ཞིག་བདམས་ཐོན་བྱུང་ནའང། ང་ཚོས་ཐའེ་ཝན་ལ་འཛིན་པའི་སྲིད་ཇུས་ཡོངས་ལ། འགྱུར་བ་མེད་པར་རྒྱུན་འཁྱོངས་བྱེད་རྒྱུ་ཡིན་ལ། ང་ཚོས་གཞུང་འབྲེལ་མིན་པའི་འབྲེལ་བ་ཡང། མུ་མཐུད་ནས་རྒྱུན་འཁྱོངས་བྱེད་ངེས་ཡིན་ཞེས་གསུངས་ཡོད་པ་རེད། ཨ་རི་དང་ཐའེ་ཝན་བར། གཞུང་འབྲེལ་གྱི་ཕྱི་འབྲེལ་དངོས་སུ་མེད་མོད།

མོས་མཐུན་བྱས་ནས་རྒྱ་གར་རྒྱ་མཚོའི་མངའ་ཁུལ་དུ། མ་རྩ་འཛུགས་རྒྱུའི་ལས་འཆར་དེ། མུ་མཐུད་དུ་རྒྱུན་འཁྱོངས་བྱ་བཞིན་པའི་སྐོར། རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཁག་ཏུ་གནས་ཚུལ་སྤེལ་ཡོད་པ་རེད་ལ། མོལ་བོད་ཀྱི་སྲིད་འཛིན་མོ་ཧ་མོ་ཏི་ཡིས། མོལ་བོད་རྒྱལ་ཁབ་ནང་དཔལ་འབྱོར་ལེགས་གྲུབ་དང་རྨང་གཞིའི་འཛུགས་སྐྲུན་གོང་མཐོར་གཏོང་རྒྱུའི་ཐད། རྒྱ་ནག་གིས་གལ་འགངས་ཆེ་བའི་བྱེད་སྒོ་མང་པོ་སྤེལ་ཡོད་པར་བཀའ་དྲིན་ཆེ་ཞུས་ཡོད་པ་དང། ཚོགས་འདུ་གྲོལ་རྗེས་རྒྱ་ནག་དང་མེར་བའི་རྒྱལ་ཁབ་གཉིས་ཀྱི་བར་དུ་གྲོས་མཐུན་གཙོ་བོ་ཉི་ཤུ་ལ་མིང་རྟགས་བཀོད་ཡོད་པའི་སྐོར་བཤད་ཡོད་པ་རེད། འཛམ་གླིང་དངུལ་ཁང་གི་གྲངས་ཐོ་ལྟར་ན་མེར་བའི་རྒྱལ་ཁབ་ཀྱིས་རྒྱ་ནག་ལ་ཨར་སྒོར་ཐེར་འབུམ་གཅིག་དང་གྲངས་ཆུང་སུམ་ཅུ་སོ་བདུན་ནམ་ཡང་ན་གཞུང་གི་བུ་ལོན་བརྒྱ་ཆ་ཉི་ཤུ་ཙམ་ཡོད་པ་དང། གཞན་ན་རྒྱ་གར་གྱིས་བུ་ལོན་ཨར་སྒོར་ཐེར་འབུམ་བརྒྱ་དང་ཉེར་གསུམ་དང་སོའུ་དི་ཨ་ར་བྷི་ཡས་བུ་ལོན་ཨར་སྒོར་ཐེར་འབུམ་བརྒྱ་དང་ཉེར་བཞི་བཅས་ཡོད་པ་ན་རྒྱ་ནག་གི་བུ་ལོན་སྤྲོད་མཁན་ཆེ་ཤོས་དེ་ཡིན་པའི་སྐོར་འཁོད་ཡོད་པ་རེད་ལ། ཐེངས་འདིའི་བོད་རྒྱའི་སྐབས་དོན་གླེང་བ་ཞེས་པའི་ལེ་ཚན་ནང་དུ། ཐའེ་ཝན་གཞུང་འཛིན་དམངས་གཙོའི་ཡར་ཐོན་ཚོགས་པའི། སྲིད་འཛིན་འོས་མི་ལེ་ཆིན་ཏེ་གིས་བཙན་འཛུལ་བའི་གཡོ་སྐོར་ལ་ཡིད་ཆེས་ན་བོད་དང་ཤར་ཏུར་ཁི་སི་ཐན། ཧོང་ཀོང་ནང་བཞིན་ཆགས་འགྲོ་བས། བདག་དབང་མེད་པའི་ཞི་བདེ་ནི་ཞི་བདེ་ཟོལ་མ་དེ་ཡིན་ཞེས་བཤད་ཡོད་པ་དང། རྒྱ་ནག་པེ་ཅིན་གཞུང་གིས་འཇིགས་སྐུལ་བྱེད་མིན་ལ་མ་ལྟོས་པར་ཐའེ་ཝན་མི་དམངས་ཀྱིས་བློ་བདེ་བག་ཕེབས་ངང་འོས་བསྡུ་ཆེན་མོར་གྲ་སྒྲིག་བྱེད་བཞིན་ཡོད་པའི་སྐོར། སྟག་ལྷ་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསན་རོགས་གནང།

དམག་འཁྲུག་དང་ཞི་བདེའི་བར་གྱི་གདམ་ག་ཅིག་ཡིན་ལུགས་བསྙད་ནས་དྲག་པོ་དམག་གི་འཇིགས་སྐུལ་དང་ཞི་བའི་དཔལ་འབྱོར་གྱི་ལྗིད་གནོན་ཐེ་བའི་འོས་བསྡུར་དམིགས་པའི་ཐེ་བྱུས་སྣ་ཚོགས་ཤིག་བྱས་དང་བྱེད་བཞིན་ཡོད། ཐེ་ཝན་གཞུང་འཛིན་ཚོགས་པ་སྟེ་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལེ་ཆིན་ཏེ་དང་སྲིད་འཛིན་གཞོན་པའི་འོས་མི་ཞའོ་མེ་ཆིན་རྣམ་པ་གཉིས་ཀྱིས་ཟླ་དང་པོའི་ཚེས་དགུ་ཉིན་རྒྱལ་སྤྱིའི་གསར་འགོད་གསལ་བསྒྲགས་ཤིག་སྤེལ་ཡོད་པ་དང་གསར་འགོད་གསལ་བསྒྲགས་སྐབས་ཐེ་ཝན་གྱི་ལས་ཐོག་སྲིད་འཛིན་གཞོན་པ་ལེ་ཆིན་ཏེ་གིས་གལ་ཏེ་ང་ཐེ་ཝན་གྱི་སྲིད་འཛིན་ལ་བདམས་པ་ཡིན་ན་བདག་གིས་ཐེ་ཝན་མཚོ་འགག་གི་ད་ལྟའི་གནས་བབ་འདི་རྒྱུན་འཁྱོངས་བྱེད་རྒྱུ་ཡིན་ཞེས་ལངས་ཕྱོགས་གསལ་སྟོན་བྱས་པ་དང་ཆབས་ཅིག་ཏུ་འདྲ་མཉམ་དང་ཆེ་མཐོང་གི་རྩ་དོན་འོག་ཐེ་ཝན་གྱི་སྒོ་མོ་དུས་ནམ་ཡང་འབྱེད་ཡོད། ཐེ་ཝན་མཚོ་འགག་ངོགས་གཉིས་ཀྱི་བརྟན་ལྷིང་དང་ཞི་བདེའི་ཆེད་དུ་རྒྱ་ནག་སྐམ་ས་པེ་ཅིན་གཞུང་དང་འབྲེལ་འདྲིས་མཉམ་ལས་བྱེད་འདོད་ཡོད་ཅེས་ནན་གྱིས་བརྗོད་ཡོད་པ་དང་སྦྲགས། འབྲེལ་མོལ་དང་འབྲེལ་འདྲིས་བྱས་ན་མཚོ་འགག་ངོགས་གཉིས་ཀྱི་ཉེན་ཁ་ཇེ་ཆུང་ལ་གཏོང་རྒྱུར་དགེ་མཚན་ཡོད་ལ་ཞི་བདེའི་ངང་འཕེལ་རྒྱས་གཏོང་རྒྱུ་ནི་ཕྱོགས་གཉིས་ཀྱི་ཆེས་མཆོག་ཏུ་གྱུར་པའི་ཁེ་བཟང་ཡིན་ཞེས་གསུངས་འདུག་སྲིད་འཛིན་འོས་བསྡུ་བྱེད་རྒྱུར་ཉིན་གཉིས་ལས་ལྷག་མེད་པའི་སྐབས་འདིར་ཐེ་ཝན་མི་དམངས་ཀྱི་འདོད་བློ་ལྟར་ན་ད་ལྟའི་ཆབ་སྲིད་ཚོགས་པ་གསུམ་གྱི་སྲིད་འཛིན་འོས་མིའི་ཁྲོད་སུ་ལ་རྒྱལ་ཁ་ཐོབ་རྒྱུའི་རེ་བ་ཡོད་པའི་སྐོར་ཐེ་ཝན་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་སུ་གནས་ཚུལ་དྲིས་ཏེ་ཁོང་གིས། སྤྱིར་བཏང་ཐེ་ཝན་གྱི་ནང་ལ་ད་ལྟ་འདི་འོས་བསྡུ་དེ་དག་ཁྱབ་བསྒྲགས་བྱས་ཏེ་ད་ལྟ་ཟླ་བ་མང་པོ་གི་རིང་ལ་དེ་ནི་མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་གྱི་ད་ནམ་རྒྱུན་གྱི་ད་རང་ངོ་མང་ཚོགས་ཀྱི་འོས་བསྡུ་འགྲོ་བའི་སྐབས་སུ་དེ་གི་གྲངས་ཀ་གི་བརྒྱ་ཆ་གི་ཚད་དེ་གི་གསལ་བསྒྲགས་བྱས་ཡ་ཡོད་པ་དེ་མཐའ་མ་གི་ངོ་གི་བསམ་ཚུལ་ཁྱབ་བསྒྲགས་བྱས་ཡ་དེ་གི་ནང་ལ་ད་ལྟ་གི་སྲིད་འཛིན་གཞོན་པ་ལའི་ཆིང་ཏི་དང་དེ་ནི་ཞའོ་མེ་ཆིང་ཁོ་གཉིས་གི་ལ་བརྒྱ་ཆ་སུམ་ཅུ་སོ་གཉིས་ཡིན་པ་དང་གཞན་ཡང་ད་དུང་གོ་མིན་ཏང་གི་སྲིད་འཛིན་དང་སྲིད་འཛིན་གཞོན་པ་ཀྱི་བརྒྱ་ཆ་དེ་ཉི་ཤུ་རྩ་བདུན་ཡིན་པ། དེ་ནི་མི་དམངས་ཚོགས་པ་མང་ཚོགས་ཚོགས་པ་བརྒྱ་ཆ་ཉི་ཤུ་རྩ་གཅིག་ཡིན་པ་དེ་དེ་ཙམ་གྱིས་ད་ལྟ་གི་གཞུང་འཛུགས་ཚོགས་པ་ལ་མཐོ་ཡ་ཡིན་པ་དེ་ལ་ནི་རེ་བ་ཆེ་བ་བཅང་དགོས་འདུག། ཡང་ལེ་ཆིན་ཏེ་གིས་གསར་འགོད་པར་ཞི་བདེ་ནི་ང་ཚོའི་ཕུགས་བསམ་ཡིན་འོན་ཀྱང་འཁྲུལ་སྣང་མིན། རྒྱ་ནག་གཅིག་གི་རྩ་དོན་ཟེར་བ་དེ་ངོས་ལེན་བྱས་ཚེ་དེ་ནི་ཞི་བདེ་ངོ་མ་ཞིག་ཡིན་མི་སྲིད། ཞི་བདེ་ངོ་མ་ཞིག་རྩོད་ལེན་བྱེད་འདོད་ན་སྟོབས་ཤུགས་ལ་བརྟེན་དགོས་པ་ལས་བཙན་འཛུལ་པའི་གཡོ་སྐོར་ལ་ཡིད་ཆེས་མི་རུང། ང་ཚོས་ཤེས་གསལ་ལྟར་རེད། བཙན་འཛུལ་བའི་གཡོ་སྐོར་ལ་ཡིད་རྟོན་ས་ཞིག་མེད་པ། བོད་དང་ཤར་ཏུ་ཁི་སི་ཐན་ཧོང་ཀོང་གི་ད་ལྟའི་གནས་སྟངས་ལས་ཤེས་ཐུབ་ཅེས་མིག་མཐོང་ལག་ཟིན་གྱི་དཔེ་མཚོན་དག་དྲངས་ནས་གསལ་བཤད་བྱས་པ་བརྒྱུད། བདག་དབང་མེད་པའི་ཞི་བདེ་ནི་ཧོང་ཀོང་ནང་བཞིན་ཞི་བདེ་ཟོལ་མ་དེ་ཡིན་ཞེས་ཐེར་འདོན་བྱས་ཡོད། གལ་ཏེ་ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པའི་སྲིད་འཛིན་འོས་མི་ལེ་ཆིན་ཏེ་ལ་རྒྱལ་ཁ་ཐོབ་ཚེ་བོད་དོན་ལ་ཁྱད་པར་ཡོད་མེད་ཐད་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་དགོངས་ཚུལ་གསུངས་དོན་དུ།
རྩ་བའི་ཆ་ནས་ང་ཚོ་བོད་པའི་གི་སྲིད་བྱུས་དེ་ད་འཛམ་བུ་གླིང་ག་རེ་ཡིན་པ་ཡིན་ན་ཆབ་སྲིད་ཚོགས་པ་ག་གེ་མོ་གཅིག་ལ་རྒྱབ་སྐྱོར་བྱས་གཅིག་ལ་མ་དགའ་བ་བྱས་དེ་ངོ་རྒོལ་བྱས་ཡ་དེ་འདྲ་གི་སྲིད་བྱུས་དེ་ཟིན་ཡ་ཡོད་མ་རེད་ད་ད་ལྟའི་གི་ཐེ་ཝན་གྱི་ནང་ལ་ཆབ་སྲིད་ཚོགས་པ་ཆེ་ཤོས་དང་གོ་མིན་ཏང་དང་དམངས་གཙོ་ཡར་ཐོན་ཚོགས་པ་གཉིས་ཀ་གིས་ཨ་ནི་ང་ཚོ་བོད་དོན་གྱི་ཐོག་ལ་གང་ལ་གང་འཚམ་ཅིག་གིས་རྒྱབ་སྐྱོར་ཡག་པོ་ཡོད་ཡོད་པ་རེད་དེ་ག་ནང་བཞིན་གྱི་གྲོས་ཚོགས་འཐུས་མི་བོད་དོན་རྒྱབ་སྐྱོར་ཚོགས་པ་ནང་ཡིན་པ་ཡིན་ན་ཆབ་སྲིད་ཚོགས་པ་འདྲ་མིན་གྱི་འཐུས་མི་ཡོད་དེ་བར་གྱི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། གོ་མིན་ཏང་གཞུང་འདྲ་པོ་ཅིག་མཚོན་པ་ཡིན་ན་ཁོ་རང་གལ་སྲིད། རྒྱལ་ཁ་ཐོབ་པ་ཡིན་ན་ཁོང་ཚོ་གི་སྲིད་ཇུས་དེ་ཨ་ནི་རྒྱ་ནག་མཉམ་དུ་ད་ལྟ་འབྲེལ་བ་ཡག་རེད་དཔལ་འབྱོར་རེད་དེ་ཨ་ནམ་ཞིག་གི་ཚོང་འབྲེལ་རེད་ཕྱི་སྲིད་དེ་ཚང་མ་དེ་ཙམ་གྱིས་དེ་འདྲ་བྱེད་དུ་ཡོད་པ་ཡིན་དུས་ཁོང་ཚོ་ད་ལྟ་སླེབས་པ་ཡིན་ན་ཞེ་པོ་ཅིག་ང་ཚོ་ལ་སྡུག་པོ་ཡོང་ཡག་དེ་དེ་འདྲ་ཡོང་གི་ཡོད་མ་རེད་ཀྱང་ཡིན་ན་ཡང་གཞུང་གསར་པ་ཅིག་སླེབས་དུས

ཁ་གཏད་ཀྱི་ཚབ་ཏུ་འབྲེལ་མོལ་བྱས་ཏེ་ཕྱོགས་གཉིས་ཀས་ཞི་བདེ་དང་མཉམ་རྒྱས་མཉམ་དར་ལ་སྐུལ་འདེད་བྱེད་དགོས་པར་འདོད་ལ་ཞི་བདེ་ལ་རིན་ཐང་མེད་དམག་འཁྲུག་ལ་མཐའ་མཇུག་གི་རྒྱལ་ཁ་མེད་དེ་སྟབས་ཀྱིས་ཞི་བདེ་ནི་ང་ཚོའི་གདམ་ག་ཁོ་ན་དེ་ཡིན་ཞེས་བཤད་འདུག་ལེ་ཆིན་ཏེ་གིས་གལ་ཏེ་ང་སྲིད་འཛིན་ལ་བདམས་ཚེ་ཁོང་གི་སྲིད་ལུགས་དང་ལམ་ཕྱོགས་བཤད་སྐབས། ཁོང་གིས་མུ་མཐུད་ནས་ད་ལྟའི་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚེ་ཡིན་ཝེན་གྱི་སྲིད་ཇུས་དང་ལམ་ཕྱོགས་རྒྱུད་འཛིན་བྱ་རྒྱུ་ཡིན་པ་དང། ལྕམ་ཚེ་ཡིན་ཝེན་གྱིས་སྲིད་བསྐྱངས་པའི་རིང་ཐེངས་མང་པོར་རྒྱ་ནག་ལ་ཀུན་སློང་ཡག་པོའི་རྣམ་འགྱུར་བསྟན་ཡང་རྒྱ་ནག་པེ་ཅིན་གཞུང་གིས་ཁ་ཡ་བྱས་མེད། ཡིན་ནའང་ངའི་ལམ་ཕྱོགས་ལ་འགྱུར་བ་མེད། གལ་སྲིད་འདྲ་མཉམ་དང་ཆེ་མཐོང་གི་ལམ་ནས་གནང་བ་ཡིན་ན། ངས་རྒྱ་ནག་པེ་ཅིན་གཞུང་དང་མཉམ་དུ་མཚོ་འགག་ངོགས་གཉིས་ཀྱི་མི་དམངས་ཀྱི་བདེ་སྡུག་གི་སླད་དུ་མཉམ་ལས་སྣ་ཚོགས་བྱེད་འདོད་ཡོད། ཐའེ་ཝན་གྱི་དུས་དང་རྣམ་པ་ཀུན་ཏུ་མཛའ་མཐུན་གྱི་ལངས་ཕྱོགས་དང་མཉམ་ལས་བྱེད་འདོད་ཀྱི་ལངས་ཕྱོགས་མཚོ་འགག་ངོགས་གཉིས་ཞི་བདེ་མཉམ་གནས་མཉམ་རྒྱས་ཀྱི་ལངས་ཕྱོགས་ལ་འགྱུར་བ་གཏོང་མི་སྲིད། རྒྱ་ནག་པེ་ཅིན་གཞུང་རྒྱལ་སྤྱིའི་སྒྲིག་གཞིའི་ནང་ཡོང་ནས་རྒྱ་གར་རྒྱ་མཚོ་དང་ཞི་བདེ་རྒྱ་མཚོ་ཁུལ་གྱི་བརྟན་ལྷིང་ཡུན་གནས་ལས་དོན་ཁྲོད་གང་ལ་གང་འོས་དེ་ལ་དེ་འོས་ཀྱི་འགན་འཁུར་རྒྱུའི་འབོད་སྐུལ་གནང་ཡོད་གི། ཉིས་སྟོང་ཉི་ཤུ་ལོའི་ཐེ་ཝན་སྲིད་འཛིན་འོས་བསྡུ་གི་རྗེས་སུ་སྔོན་ཆད་དང་བསྡུར་ན་རྒྱ་ནག་མི་དམངས་བཅིངས་འགྲོལ་དམག་གིས་ཐེ་ཝན་གླིང་ཕྲན་གྱི་ཉེ་འཁོར་དུ་དྲག་པོའི་དམག་སྦྱོང་རིགས་ཇེ་མང་དུ་བཏང་བ་རེད། ལེ་ཆིན་ཏེ་ཀིས་གལ་ཏེ་ང་བདམས་པ་ཡིན་ན་ས་གཤིས་ཆབ་སྲིད་ཀྱི་ཛ་དྲག་གནས་བབ་ཁྲོད་མུ་མཐུད་ནས་རྒྱལ་སྲུང་གི་བཟོད་ཤུགས་ཇེ་ཆེར་གཏོང་རྒྱུ་ཡིན་ལ་དེའི་ཁྲོད་ལ་རྒྱལ་སྲུང་ནུས་པ་ཇེ་ཆེར་བཏང་ནས་རྒྱལ་སྤྱིའི་སྤྱི་ཚོགས་ཁྲོད་ཀྱི་རང་དབང་གི་ནུས་པ་ཇེ་ཆེ་གོ་མཚོན་མཁོ་ཉོ་ཇེ་མང་དུ་གཏོང་འདོད་ཡོད་ཅེས་བཤད་འདུག། ཐེ་ཝན་གྱི་སྲིད་འཛིན་འོས་བསྡུའི་ལས་དོན་དང་མཉམ་དུ་རྒྱ་ནག་པེ་ཅིན་གཞུང་གིས་རྣམ་པ་སྣ་ཚོགས་ཀྱི་ལམ་ནས་འོས་བསྡུ་ལ་ཐེ་ཇུས་བྱས་དང་བྱེད་བཞིན་པར་བརྟེན་ཐེ་ཝན་མི་དམངས་ཀྱི་སེམས་ཁམས་ག་འདྲ་ཡོད་པའི་སྐོར་འབའ་བ་སྐལ་བཟང་རྒྱལ་མཚན་ལགས་ཀྱིས་འདི་ལྟར་འགྲེལ་བརྗོད་གནང་སོང། དེ་དང་རྒྱ་ནག་གི་འཇིགས་སྐུལ་དང་ནམ་རྒྱུན་གྱི་གནམ་གྲུ་ཡོང་ཡག་དང་དེ་རགས་སྐུལ་དེ་ལ་ཐེ་ཝན་མི་དམངས་ལ་ཚོར་བ་གང་ཡང་མེད་པ་འདྲ་པོ་དེ་ཆགས་བསྡད་ཡོད་རེད་གང་ལ་ཞུས་པ་ཡིན་ནའི་གསར་འགྱུར་བརྒྱུད་ལམ་ཁག་ནང་ལ་གཅིག་སྟོན་མ་ཡོང་པ་ཡིན་ནའི་ང་ཚོ་ཐེ་ཝན་གྱི་ས་གནས་ས་ཐོག་ལ་བསྡད་མཁན་ཡིན་པའི་ཆ་ནས་དེ་ལ་གཅིག

མཁོ་འདོན་བརྒྱུད་ལམ་དམ་སྲུང་བྱེད་དགོས་ཅེས་བཤད་འདུག་པ་ལྟར་སྲིད་འཛིན་གཞོན་པའི་འོས་མི་ཞའོ་མེ་ཆིན་གྱིས་ཀྱང་ཐའེ་ཝན་གྱིས་རང་གི་དཔལ་འབྱོར་སྟོབས་ཤུགས་གང་ཐུབ་ཅི་ཐུབ་ཀྱིས་ཇེ་ཆེར་བཏང་ནས་ངེས་པར་དུ་རྒྱལ་སྤྱིའི་སྤྱི་ཚོགས་དང་འབྲེལ་དགོས་ཅེས་བསམ་ཚུལ་གསུངས་འདུག་རྒྱ་ནག་གི་རྒྱུས་ལོན་དང་གཏོར་བརླག་སྐོར་གླེང་དུས་ལེ་ཆིན་ཏེ་ཀིས་ད་རེས་རྒྱ་ནག་པེ་ཅིན་གཞུང་གིས་ཐའེ་ཝན་གྱི་འོས་བསྡུ་ལ་ཐེ་གཏོགས་བྱས་ཚུལ་དེ་ཧ་ཅང་གི་ཚབས་ཆེན་ཡིན། དཔེར་ན་ཞི་བའི་རྒོལ་རྡུང་དྲག་པོའི་འཇིགས་སྐུལ་ད་དུང་དཔལ་འབྱོར་གྱི་དམག་འཁྲུག་བློ་འགུག་གཡོ་ཐབས་ཀྱི་དམག་འཁྲུག་བྱ་དགས་འདྲེན་གསོད་པས་སྡིགས་སོགས་ཐབས་ཤེས་སྣ་དགུ་བཀོལ་བཞིན་ཡོད། རྒྱ་ནག་གིས་དམག་འཐབ་དང་ཞི་བདེ་གཉིས་སྤྱད་ནས་ཐེ་ཝན་གྱི་འོས་བསྡུ་ལ་ཤུགས་རྐྱེན་སྤྲོད་ཐབས་བྱས་ཏེ་རྒྱ་ནག་པེ་ཅིན་ལ་ཕྱོགས་པའི་སྲིད་དབང་ཞིག་འཛུགས་འདོད་ཡོད། གལ་ཏེ་རྒྱ་ནག་པེ་ཅིན་གཞུང་གི་ཐེ་གཏོགས་ལ་ལམ་ལྷོང་བྱུང་ཚེ་རྒྱ་ནག་གཞུང་གིས་སུ་འདོད་པ་བཞིན་དེ་བདམས་ཚེ་ཐེ་ཝན་གྱི་དམངས་གཙོ་རྩ་མེད་དུ་བཏང་བ་རེད། དེ་ལྟ་ན་ཐེ་ཝན་གྱིས་སྲིད་འཛིན་འོས་བསྡུ་བྱས་པ་མ་ཡིན་པར་སྤྱི་ཁྱབ་འགན་འཛིན་ཞིག་བདམས་པ་ཡིན་ན་དེ་དེ་རིང་གི་ཧོང་ཀོང་དང་གཉིས་སུ་མེད་ཅེས་བརྗོད་འདུག། ཐེ་ཝན་གྱི་འོས་བསྡུ་ཆེན་མོ་བྱེད་རྒྱུར་ཉིན་གཉིས་ལས་མེད་པའི་ཚེས་བཅུ་ཉིན་རྒྱ་ནག་གི་ཐེ་ཝན་གཞུང་སྒྲུབ་ཁང་གི་མགྲིན་ཚབ་པ་ཁྲེན་པིན་ཧྭ་ཡིས་ལེ་ཆིན་ཏུའུ་ནི་ཐེ་ཝན་རང་བཙན་གྱི་ལྟ་བ་མཁྲེགས་པོ་ཅན་དེ་ཡིན་པས་གལ་ཏེ་ལེ་ཆིན་ཏུའུ་ལ་རྒྱལ་ཁ་ཐོབ་ཚེ་མུ་མཐུད་ནས་ཁ་བྲལ་ལས་འགུལ་སྤེལ་ངེས་ཡིན་ཞེས་སྐྱོན་འཛུགས་བྱས་པ་དང་སྦྲགས་ལེ་ཆིན་ཏུའུ་གིས་ཚའེ་ཡིན་ཝུན་གྱི་ལམ་ཕྱོགས་ཟེར་བ་དེ་ནི་ཐེ་ཝན་རང་བཙན་གྱི་ལམ་ཕྱོགས་ཡིན། ཐེ་ཝན་རྒྱལ་ཕྲན་དུ་དམག་འཁྲུག་བྱུང་གཞི་ཡིན། སྤྱི་ཚོགས་ཟིང་སློང་དང་མི་དམངས་ཀྱི་ཁེ་བཟང་ལ་གནོད་པའི་རྐྱེན་རྩ་ཡིན། དེའི་སྟབས་ཀྱིས་རྒྱ་ཆེ་བའི་ཐེ་ཝན་མི་དམངས་ཀྱིས་དམངས་གཙོ་ཡར་ཐོན་ཚོགས་པའི་ཐེ་ཝན་ཁ་བྲལ་ལམ་ཕྱོགས་ཀྱི་ཉེན་ཁའི་རང་བཞིན་ཤེས་ནས་ཐེ་ཝན་མཚོ་འགག་ངོགས་གཉིས་ཀྱི་འབྲེལ་བ་གར་འགྲོ་གང་འདུག་གི་གནད་འགག་ཆེ་བའི་བཞི་མདོ་ནས་ཡང་དག་པའི་གདམ་ག་དེ་མ་ནོར་བ་བྱེད་རྒྱུ་གལ་ཆེན་ཡིན་ཞེས་འཇིགས་སྐུལ་བྱས་ཡོད། ཁྲེན་པིན་ཧྭ་ཡིས་འཇིགས་སྐུལ་བྱས་པར་ཡ་ལན་གྱི་ཚུལ་དུ་ཐེ་ཝན་གྱི་ཕྱི་འབྲེལ་ལྷན་ཁང་གིས་ཚེས་བཅུ་གཅིག་ཉིན་རྒྱ་ནག་པེ་ཅིན་གཞུང་གིས་འཛེམ་དོགས་མེད་པར་ཐེ་ཝན་མི་མང་དང་རྒྱལ་སྤྱིའི་སྤྱི་ཚོགས་ལ་འཇིགས་སྐུལ་བྱས་པ་དེས་པེ་ཅིན་གཞུང་གིས་ཐེ་ཝན་གྱི་འོས་བསྡུ་ཆེན་མོར་ཐེ་ཇུས་བྱས་དང་བྱེད་བཞིན་པའི་བྱ་སྤྱོད་དམར་རྗེན་དུ་ཐོན་པར་སུན་འབྱིན་དང། པེ་ཅིན་གཞུང་གིས་དབྱེན་དཀྲུག་གི་སྨྲ་བརྗོད་རིགས་མཚམས་འཇོག་དགོས་ཞེས་འབོད་སྐུལ་བྱས་འདུག། ཉེ་ལམ་ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ་མཱ་ཁེ་ཇཱོན་སན་གྱིས་ཨ་རིར་བཅའ་སྡོད་ལ་ཐེ་ཝན་སྐུ་ཚབ་ཡུས་ཏཱ་ལི་ལ་ཁོང་གི་གཞུང་སྒྲུབ་ཁང་དུ་མཇལ་མོལ་གནང་ཡོད་པ་དང་དེ་བཞིན་དུ་ཨ་རི་གཞུང་གིས་ཐེ་ཝན་གྱི་འོས་བསྡུ་གྲུབ་པའི་རྗེས་སུ་ཆེས་མཐོའི་སྐུ་ཚབ་ཚོགས་ཆུང་ཞིག་ཐེ་ཝན་ལ་གཏོང་འཆར་ཡོད་པ་གསལ་སྒྲོག་བྱས་ཡོད་པ་མ་ཟད་ཨ་རི་གཞུང་གིས་ཐེ་ཝན་ཕྱི་རོལ་གྱི་གཞུང་སྒེར་སུ་ཡིན་ཡང་ཐེ་ཝན་མི་མང་གིས་སྤེལ་བཞིན་པའི་རང་དབང་དང་འདྲ་མཉམ་དམངས་གཙོའི་འོས་བསྡུ་ལ་ཇུས་གཏོགས་བྱེད་མི་ཆོག་ཅེས་འབོད་སྐུལ་བྱས་ཡོད་པ་རེད།